ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་དམངས་རྣམ་པ་ཚོ་དེས་ཨ་ས་གི་སྨོན་ལམ་དང Bible ནང་གི་འགྲོ་སྟངས་དང་ཡ་ཡང་གཡུང་མ་རང་གི་འཇིག་རྟེན་ལ། ཕན་ཐོགས་མཁན་གྱི་གསུང་དང་ཆོས་གཏམ་དང། ན་ཚ་མི་ཡོང་གི་ཐོག་སྨན་གྱི་འགྲོ་སྟངས་དང། དེ་ལས་ལས་རིམ་མང་པོ་འདི radio ནང་ནས་མི་མང་ཡན་གྱིས་གསན་ཞུ་རོགས་གནང།

མི་མང་རྣམ་པ་ཚོ་འདི་ལས་རིམ་གྱི་ཐོག་ལ་གཏམ་བཟང་པོ་ཡི་གླུ་དང་སྒྲ་སྙན་ཅིག་ཕུལ་ནས་འགོ་ཚུགས་ཀྱི་ཡིན་ནོ།

དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་མང་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་མང་ལ་ཉིད་ཀྱི་འདི་ལས་རིམ་འདི་ག་འདྲ་གལ་ཟིན་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡིག་སྐལ་ས་གི་རྒྱ་དེ་དེ་རོ་ཡོད་ཡིག་སྐལ་ས་རྒྱ་དེ་ལས་རིམ་ཨ་ས་གི་བ་ནི།

ལ། radio ནས་མི་མང་ཚང་མས་ཀྱི་བར་ལ་སེམས་མྱོང་གི་ཡོད། radio ཉན་མཁན་གྱི་མི་མང་འདི་དུས་ཚོད་འདི་ནི་ཨ་ས་གི་བ་ནི་གི་ལས་རིམ་རེད། དཀོན་མཆོག་གི་ཞིང་ཁམས་སེམས་དཔའ་གི་འགྲོ་སྟངས་གི་ལགས་ཀྱི་དུས་ཚོད་འདི་ནི་མི་མང་གི་མི་ལ་གནང་རྒྱུ་ཡིན་པ་རེད་དེ radio ཨ་ས་གི་བ་ནི་ལས་ནི་རང་གི་དགོས་མཁན་གི་སྨོན་ལམ་འགྲོ་སྟངས་དང་ཨ་ས་གི་གཏམ་ཡག་འབྱོར་གི་ཡོད་མེད་དེ་ཉིན་ངེད་གི་ཡིད་བཞིན་ལེན་དེ་ཡོད་པ་རེད་ད་དེ་རིང་ཡང radio ཉན་མཁན་གི་མི་མང་ཚང་མ་ལ་བཀྲ་ཤིས་བདེ་ལེགས་ཅིག་ཞུ་གི་ཡིན་ནོ་ཞེས་ཐུགས་རྗེ་ཆེ།

གཙོ་བོར་བསྟོད་དཀོན་མཆོག་སྐྱབས་ལ་ཡི་རང་ངོ། ཉིད་ཀྱི་གཡོག་མོ་དམན་པར་གཟིགས། མི་རབས་ཀུན་གྱིས་ད་ཕྱིན་ཆད། ང་ལ་བདེ་ལེགས་བརྗོད་པར་འགྱུར། ང་ཡི་ཕྱིར་དུ་ཀུན་དབང་གིས། ཁྱད་དུ་འཕགས་པའི་བྱ་བ་མཛད། ཁོང་གི་མཚན་ནི། དམ་པའོ། ཁོང་ལ་འཇིགས་པའི་བུ་རྒྱུད་ཐོག། ཁོང་གི་ཐུགས་རྗེ་གནས་པར་གྱུར། ཁོང་གི་ཕྱག་གིས་མཐུ་སྟོབས་བསྟན། རང་མཐོང་ཅན་རྣམས་དེ་རང་གི། ཇུས་ནང་ཁོང་གིས་གཏོར་བར་མཛད།

མེས་པོ་ཨབ་ར་ཧམ་ལ་མནའ་བཞེས་པས། ཉིད་ཀྱི་དམ་པའི་ཞལ་ཆད་དྲན་པའི་ཕྱིར། ངེད་ཀྱི་དགྲ་ཡི་ལག་ལས་སྐྱབས་སྩལ་ཏེ། བྲན་གྱི་ཚེ་གང་དམ་པ་བཟང་པོའི་ངང། འཇིགས་པ་མེད་པར་ཁོང་ལ་མཆོད་ཕྱིར་དུ། སྙིང་ཞལ་བྲན་པོ་ད་ཅིའི་ཕ་ཁང་ནང། ངེད་དོན་ཐར་པའི་རྭ་ཅོ་འཁྲུངས་པར་མཛད། ང་ཡི་བུ་ཁྱོད་ཁྱེད་དཀོན་མཆོག་གི་མི་སྡེར་དཀོན་མཆོག་ཉིད་ཀྱི་བཀའ་དྲིན་ཆེན་པོ་ཡིན། སྡིག་བཤགས་གནང་བའི་ཐར་པའི་ངོ་འདྲེན་ཕྱིར། གནམ་ནས་ཐུགས་རྗེའི་ཉི་མ་འཆར་བའི་ཚེ། མུན་སྒྲིབ་གཤིན་གྲིབ། སྡོད་པར་འོད་མདངས་ཕྱིར། ཞི་བདེའི་ལམ་ནང་རྐང་པ་འཇོག་པའི་ཕྱིར། ཇོ་བོ་ཕེབས་ལམ་བཤམ་ཕྱིར་སྔོན་འགྲོ་བས། བླ་ན་མེད་པའི་ལུང་དུ་སྟོན་པར་བསྒྲག་ཅེས། ལུང་སྟོན་ཏོ། བྱིས་པ་དེ་ཆེར་སྐྱེས་ཏེ། སེམས་ཉིད། སྟོབས་དང་ལྡན་ནས་ཡིས་ར་ཨེལ་ལ་མངོན་པར་མ་བྱས་པའི་བར་དུ་འབྲོག་སྟོང་ན་གནས་སོ། དེ་ཡི་ཚེ་རྒྱལ་པོ་ཆེན་པོ་ཡ་ཝུ་གུ་དི་ཡི་དྲུང་ནས་འཇིག་རྟེན་ཡོངས་ཀྱི་མི་ཞིབ་བྱེད་ཀྱི་བཀའ་ཐོན་ཏོ་མི་ཞིབ་ཐོག་མ་འདི། སི་རི་ཡ་ཡི་སྤྱི་ཁྱབ་ཏུ་ཀི་རེ་ནུ་ཡོད་དུས་སུ་བྱུང་མི་ཐམས་ཅད་རང་གི་མིང་འབྲི་བའི་ཕྱིར་རང་རང་གི་ཕ་ཡུལ་དུ་སོང་ངོ། ཡོ་སེབ་དཱ་བིད་ཀྱི་རྒྱལ་རྒྱུད་ནས་ཡིན་པས་ཁོ་རང་དང་རང་གི་ཆུང་ཆུང་མ་མ་རི་ཡ་མ་དང་ལྡན་པ་གཉིས་ཀྱི་མིང་འབྲི་བའི་ཕྱིར་དུ་གཱ་ལི་ལི་ཡི་གྲོང་ཁྱེར་ན་ཙ་རེད་ནས། ཨ་ཨུ་ད་རུ་ད། བེ་ཀེ་གྲོང་ཁྱེར་ཕེར་ལེན་ཡེང་དུ་སོང་ངོ། དེར་ཡོང་དུས་སུ་གཏམ་དུ་རང་ནས་གསལ་སྔོན་སྐྱེ་འཁྲུངས་ཏེ། འཕྲུལ་ཁང་དུ་གནས་སའི་མེད་པས་རང་གི་དུས་དེ་འདྲའི་ཞིག་གི་ནང་དུ་བཞག་དགོས་ཡུལ་སྐོར་འདི་ལ་འདུ་གཅིག་གནམ་ཐང་ཐ་སྐར་ཆེན་ལ་ལུག་ཁྱུའི་གསུང་གི་པགས་ལས་གཅོད་པོ་ཡིས། ཕོ་ཉ་མངོན་དུ་བྱུང་ནས་དེ་རྣམས་ཀྱི་ཕོ་བྱ་གཙོ་བོ་ཡི་སྣང་བས་ཤིན་ཏུ་འཇིགས་བྲལ་ཧོ། སྨྲས་ཏེ་ད་ལྟ་མ་རི་ཡ་མ་ལ་གསུང་གནང་འདོད་ཡོད་པ་རེད། དེ་ནས་ཡབ་ཡེ་ཤུ་གི་འདི་དོན་ནི་ང་མི་མང་ཚང་མའི་གི་བར་ལ་དེ་རིང་གི་འདི་གི་འགྲོ་སྟངས་འདི་ཕུལ་ནས་ཡང་གུང་སེང་ཞུ་གི་ཡིན་ནོ་ཞེས། ད་རེ་ལྡིའོ་ཉན་མཁན་ངའི་མི་མང་འདི་གཏམ་དང་ཡབ་ཡེ་ཤུ་གི་ཆོས་ཀྱི་གསུང་རབ་ཚང་མ་དེ་དུས་ཚོད་དེ་ནས་རྫོགས་སོང། དེ་རིང་གི་ལས་རིམ་ལ་ཕེབས་གནང་ནས་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ། སང་ཉིན་ཡང་དེ་གའི་དུས་ཚོད་ལ་འུ་རང་ཚང་མ་ཡང་ཨ་ས Sandesh འགྲོ་སྟངས Sandesh ནས་འཁྱེར་ནས་ང་མི་མང་ཚང་མའི་གི་བར་ལ་འོང་གི་ཡིན་ནོ་ཞེས་ཐུགས་རྗེ་ཆེ།

འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། རེ་ལྡིའོ་ནས་མི་མང་ཚང་མའི་ཀྱི་བར་ལ་གསན་མྱོང་གི་ཡོད། ལྷན་རྒྱས་རྣམ་པ་ཚོ། འཛོམས་ནས་རྟག་པར་ནམ་མཁའི་གི་ལྷ་ཡུལ་ལས་མཇལ་བ་ཡོད་པ་དང། བྱེའུ་སྐད་སྙན་པོ་དེ་ཚོས་དབང་པོ་ཡི་ནང་འདི་བཟུང་བ་དང་མེ་ཏོག་འཁྲི་ཤིང་ནི་ང་ཚོ་ཡི་བདུག་སྤོས་ཡིན། ཉེ་ཆར་བསྐྱོད་ནས་ལོ་གྲོ་ཐོ་པི་གི་རང་སྲོལ་གཏོང་མཁན་དེ་ཆོས་ཡི་གོ་སའི་སྟོད་ནས

བཙོན་དུ་ཁྲིད་ཡོད་འདི་རུ་མ་ཤི་ཀ་པ། ཆོས་དམག་པས་རང་གི་བཙོན་པ་ལ་བདེན་ཆ་ཡོད་པའི་འགག་སྒྲོལ་ལྟར་ལག་པ་ལྕགས་སྒྲོག་ཁག་པོ་ཡི་ངང་ནས་གྱོན་གྱི་ཡོད། ཁྲིམས་ཁང་ནང་དུ་ང་ཐུག་རྒྱུ་ཡོད་ཁོ་ལ་ཁོང་གི་ཡོད་དང། བྱིས་པ་ཐོབ་པ་ཡོད་རྒྱ་ལུས་ཀའི་ནང་འདི་ཁྱེད་ཀྱི་འགྱུར་བ་གཏོང་མི་ཐུབ། ང་ཡིས་མ་ཤི་ཀ་པ་ཡོད་ནས་དགའ་སྣང་ཆེན་པོ་གསུང་རབ་ནང་དང་ས་འོག་ཆོས་ཁང་དང་བཙོན་ཁང་ནང་དུ་ཐོབ་བྱུང། ས་འོག་ཆོས་ཁང་ལ་མནར་གཅོད་བཏང་ཡོད། འོན་ཀྱང་གསང་བའི་གི་སྐོར་སྲུང་དང་གཞུང་གི་ཚོགས་མི་ཁྲོད་དུ་ཡང་གྲོགས་པོ་མང་པོ་ཡོད། སྐབས་རེ་གསང་བའི་གི་དད་པ་བྱེད་མཁན་ཚོས་ས་འོག་ཆོས་ཁང་ལ་སྐྱབས་ཀྱི་ཡོད། ཉེ་ཆར་རོ་ཤི

ནང་དུ་ལས་ཀ་བྱེད་མཁན་ཞིག་གི་སྐོར་གསུང་བཤད་ཡོད། དེ་རྗེས་མོའི་ལས་ཀ་ཚར་ཟིན་པ་དང་རང་གི་སྡོད་གནས་སུ་ཕྱིན་ནས་དེ་རུ་རང་གི་ཁྱོ་ག་གི་ལས་ཀ་ནས་ཡོང་བ་དེ་ལ་ཐུག་གི་རེད་དགོང་དྲོ་ཡི་ཞལ་ལག་གྲུབ་རྗེས་ཁོང་གཉིས་ནང་རང་གི་ཁྱིམ་དུ། ཁང་པ་གཞན་ཚོ་ཡི་མི་རྣམས་བསྡུས་ནས་གསུང་རབ་གསང་བའི་ཐོག་བྱས་པ་དང་སྨོན་ལམ་འདེབས་ཀྱི་ཡོད། དེ་འདྲ་ནི་དམར་ཤོག་འཛམ་གླིང་ཡོངས་སུ་ཡོང་གི་ཡོད་མི་སྟོང་ཕྲག་མང་པོ་ཡི་ཡུལ་དུ་ཕྱི་དད་པ་མིན་པ་སྟོན་མཁན་མང་པོ་ཡོད་དེ་ཚོ་ཡིས་ཆོས་ཁང་གི་འཁྲབ་སྟོན་ཁག་ལ་མཉམ་ཞུགས་བྱེད་རྒྱུ་མང་པོ་གི་མི་མིན་བསམ་གྱི་ཡོད་དེ་ཡི་ཚབ་ཏུ་རང་གི་གོ་གནས་ནས་དང་ལས་འགན་དེ་བཟུང་ནས་ཁུ་སིམ་ཐོག་གི

ཁྱོད་ཚོ་མི་མང་གི་གསན་བསྡད་ཡོད་པ་རེད། འདིའི་ལས་རིམ་འདི་གཟའ་ཕུར་བུ་དང་གཟའ་པ་སངས་ཀྱི་དུས་ཚོད་ལ། རེ་ཌི་འོ་ནས་མི་མང་ཚང་མའི་ཀྱི་བར་ལ་གསན

གཞན་དག་གི་ལས་རིམ་ལ་མཇལ་གྱི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་དགོང་བཟང་ཞུ་གི་ཡིན་ནོ་བཀྲ་ཤིས་བདེ་ལེགས།